སྟོང་པ་ཉིད་དང་དབྱེར་མེད་པར་བཞུགས་པའི་ང་རྒྱལ་འཛིན་ཞེ་ན། སྟོང་པ་ཉིད་དང་དབྱེར་མི་ཕྱེད་པར་བཞུགས་པའི་ང་རྒྱལ་འཛིན་ཞེ་ན། སྟོང་ཉིད་རང་རྒྱུད་དེ་རུ་ནི། ད་སྟོང་ཉིད་རང་རྒྱུད་སྟོང་པ་ཉིད་ཀྱི་རང་རྒྱུད་སུ་དེ་རུ་ནི་ང་རྒྱལ་ཀུན་རྫོབ་ཡོད་དམ་ཅི། སྟོང་ཉིད་ཁོ་རང་གི་བསྒོམས་པའི་རང་རྒྱུད་ཁོ་རང་གི། སྟོང་པ་ཉིད་དབྱེར་མེད་ཟེར་ཏེ་སྟོང་ཉིད་སྒོམ་པ་རང་མིན་པས་སྟོང་ཉིད་ཁོ་རང་གི་རང་གི་དུས་སུ་རྒྱུད་དེ་རུ་ང་རྒྱལ་ཡོད་ན་ནི་ང་རྒྱལ་དེ་ཀུན་རྫོབ་ང་རྒྱལ་ཀུན་རྫོབ་ཏུ་ཡོད་དམ་ཅི། དེ་རུ་ང་རྒྱལ་ཀུན་རྫོབ་ཏུ་ཡོད་ཟེར་ན་ང་ཡི་འོང་བ་ཡིན། ང་རྒྱལ་ཀུན་རྫོབ་ཡོད་ང་རྒྱལ་ཀུན་རྫོབ་ཡོད་དམ་ཅི་ཡོད་ན་ང་ཡི་འོང་བ་ཡིན།

སྟོང་པར་སོང་ཡང་ན་སྟོང་པའི་ང་རྒྱལ་འཛིན་ནམ་ཅི། དེ་ང་རྒྱལ་ཁོ་རང་སྟོང་པར་སོང་བས་ད་སྟོང་པའི་ང་རྒྱལ་འཛིན་པ་ཡིན་ནམ། ཡིན་ནམ་ཅི། མཉམ་གཞག་དུས་སུ་ཡོད་ཟེར་ན། སྟོང་པའི་ང་རྒྱལ་འཛིན་ནམ་མཉམ་གཞག་དུས་སུ།

སྟོང་ཉིད་རང་གི་དུས་སུ་ནི་ང་རྒྱལ་ཡོད་ན། སྟོང་ཉིད་རང་གི་དུས་སུ་ཡང་ང་རྒྱལ་གོ་ཡོད་ཟེར་ན་ནི་སྔ་མ་ཡི་སྐྱོན་སྐྱོན་ནི་སོ་ན་གནས་པ་ཡིན། ང་རྒྱལ་ཀུན་རྫོབ་སྟོང་ཉིད་ཁོ་རང་འོང་བ་ཡིན་ཟེར་ནས་ནི་རང་ཡིན་གྱི་སྐྱོན་གོ། ཡོད་ན་ནི་སྔ་མ་ཡི་སྐྱོན་ནི་སོ་ན་གནས་པ་ཡིན། ང་རྒྱལ་སྟོང་པ་གཉིས་པོ་ནི་གཉིས་ཀ་མེད་པ་མ་ཡིན་པས་ད་ང་རྒྱལ་དང་སྟོང་པ་གཉིས་པོ་ནི་གཉིས་ཀ་མེད་པ་མིན་པས་གཉིས་ཀ་མེད་པ་མ་ཡིན་པས་སྣང་སྟོང་ཚོགས་པར་གནས་ཞེ་ན། སྣང་སྟོང་ཚོགས་པར་སྣང་སྟོང་སྣང་བ་དང་སྟོང་པ་ཚོགས་པར་གནས་ཞེ་ན། དེ་ནི་རྗེས་ཐོབ་སྐྱོང་ལུགས་ཡིན་སྣང་སྟོང་ཚོགས་པར་གནས་པ་དེ་རྗེས་ཐོབ་སྐྱོང་ལུགས་ཡིན་པར་མཉམ་བཞག་སྐྱོང་ལུགས་མེད།

འདི་ཡི་སྐབས་སུ་ལ་ལ་ནི། འདི་ཡི་སྐབས་སུ་ལ་ལ་ནི། རང་ལ་བློ་གཏད་མ་བྱུང་བས། སྔགས་ཀྱི་སྐབས་ནི་ཡིན་ནོ་ཡིན་ཞེས་སྨྲས། དེ་ནི་འདི་ཡི་སྐབས་སུ་ལ་ལས་ཡང། རང་ལ་རང་ལ་བློ་གཏད་མ་བྱུང་བས། སྔགས་ཀྱི་སྐབས་ནི་ཡིན་ཞེས་གྲགས།

ང་ལ་ཚུལ། ད་ང་ལ་བློ་གཏད་མ་བྱུང་ང་ལ་ནི་ཡང་ཇི་མེད་ན་ནི་ང་ལ་བློ་གཏད་མ་བྱུང་ང་ཨ་མདའ་ཁོ་ཕར་ཕྱིན་ཐེག་པ་རྐྱང་རྐྱང་ཟེར་ནས་མི་འདུག་སྟུག་མེད་ཁོ་རང་ལ་བློ་གཏད་བློ་གཏད་བ། ཁོ་རང་བློ་བཞག་པ་མ་ཡིན་པས་སྔགས་ཀྱི་སྐབས་ཡིན་འདུག་ཟེར་ན་ཡང་སྐད་ཆ་གོ་ལའི་མགོ་གཡོ་བ་ནི་འགྱུར་ནི། ང་ལ་བློ་གཏད་ང་ལ་བློ་གཏད་ས་དེ་མ་བྱུང་བས་སྔགས་ཀྱི་སྐབས་ནི་ཡིན་ཞེས་སྨྲས། སྔགས་ལ་གཏད་སོ་མེད་པ་ནི་ཡང་གཏད་གཏད་ཅིང་འཇིག་པ་བ། སྔགས་ལ་གཏད་པ་ཡིན་སྲིད། སྔགས་ལ་གཏད་སོ་མེད་པ་ནི་དེ་བས་ཀྱང་ནི་ངོ་མཚར་ཆེ། རང་ལ་བློ་གཏད་ས་མ་བྱུང་བ་དེ་ད་སྔགས་ལ་གཏད་སོ་མེད་སྔགས་ལ་རང་ལ་བློ་གཏད་སོ་མ་བྱུང་བྱས་དེ་སྔགས་ཀྱི་སྐབས་ཡིན་ཟེར་གྱི་ནི་སི་ཏུ་ཛ་ནས་སྔགས་ལ་བློ་གཏད་སོ་མེད་ཟེར་གྱི་ཅི་ལ་གིས་སོང་བ་ད་སྔགས་ལ་གཏད་སོ་མེད་པ་ནི་དེ་བས་ཀྱང་ནི་ངོ་མཚར་ཆེ། གསང་སྔགས་ལ་གཏད་སོ་མེད་ཟེར་མཁན་གྱི། སྐད་ཆ་ཟེར་བ་དེ། ང་ལ་བློ་གཏད་མ་བྱུང་བས་སྔགས་ཀྱི། སྔགས་ཀྱི་སྐབས་ཡིན་ཟེར་ངེས་གོ། བློ་གཏད་ནི་ང་ལ་བློ་གཏད་པའི་གནས་མ་བྱུང་བས་སྔགས་ཀྱི་སྐབས་ཡིན་ཟེར་ན་བློ་གཏད་ས་དེ་སྔགས་ཀྱི་སྐབས་ཡིན། གང་ཟག་སྔགས་ལ་ང་ལ་མ་བྱུང་བས་སྔགས་ཀྱི་སྐབས་ནི་ཡིན་ཞེས་སྨྲ། སྔགས་ལ་གཏད་སོ་མེད་པ་སྔགས་ལ་བློ་གཏད་སོ་མེད་ཟེར་མཁན་དེ་དེ་བས་ཀྱང་ངོ་མཚར་བ་བས། དེ་བས་ཀྱང་ནི་ངོ་མཚར་ཆེ། ནཱ་ད་འོད་གསལ་འདུས་པ་ཡི། སྟོང་སང་དེ་ལ་མཉམ་འཇོག་ན་སྔགས་སྐབས་ལ་དེ་བས་ཀྱང་གཏད་སོ་མེད་ཟེར་མཁན་དེ་འགྲིག་གི་མི་འདུག། ང་ལ་བློ་གཏད་མ་བྱུང་བས། བློ་གཏད་ས་དེ་དེ་རུ་གཟིགས་ཀྱི་མེད་པས་སྔགས་ཀྱི་སྐབས་ལ་གཟིགས་ཀྱི་པས་འགལ་ཞེས་ཟེར་སོང་ནི། སྔགས་ལ་གཏད་ས་མེད་ཟེར་ན་ནི་དེ་བས་ཀྱང་ངོ་མཚར་ཆེ་སྟེ་ནཱ་ད་འོད་གསལ་འདུས་པ་ཡི་སྟོང་སང་དེ་ལ་མཉམ་འཇོག་ན། ནཱ་ད་དེ་ནི་ཡར་ནས་མར་རིམ་པ་བྱས་ནས་འདུས་ཏེ་ན་ས་ཐམས་ཅད་སྟོང་པ་འོད་གསལ་ཟིལ་དུ་བཙུད་ནས་ནཱ་ད་ཡང་མི་དམིགས་པར་འགྱུར་ཞེས་ཀྱི་མི་དམིགས་པར་དེ་ནི། འོད་གསལ་འདུས་པ་བས་འོད་གསལ་འདུས་པའི་སྟོང་སང་དེ་ལ་མཉམ་པར་སྟོང་སང་དེ་ལ་མཉམ་འཇོག་ན། དེ་འདྲའི་སྟོང་སང་ཅི་འདྲ་ཞིག་ཡིན། ད་དེ་འདྲའི་མཉམ་པར་འཇོག་ཡའི་སྟོང་སང་དེ་ཅི་འདྲ་ཞིག་ཡིན། ད་དྲིས་སོང་དེ་འདྲའི་སྟོང་སང་ཅི་འདྲ་ཞིག། རྟེན་དང་བརྟེན་པར་རིམ་གྱིས་ནི་ནཱ་དའི་བར་དུ་བསྡུས་ནས་རྟེན་དང་བརྟེན་པར་རིམ་གྱིས་ནཱ་དའི་བར་དུ་བསྡུས་ནས་ནི། ནཱ་ད་ཡིད་ངོར་སྡུད་པ་ཡི། སྟོང་སང་དེ་དང། ནཱ་ད་དེ་ཡིད་ངོར་སྡུད་པ་བྱེད། ཡིད་ངོར་སྡུད་པ་ཡིན། སྟོང་སང་དེ་དང་རིལ་འཛིན་དང། རྗེས་གཞིག་བསྡུ་རིམ་བྱས་པ་ཡི། སྟོང་སང་དེ་དང་ཡིད་བྱེད་ནི། བཀག་པའི་སྟོང་པ་དེ་དང་ནི། ཅི་ཡང་ཡིད་ལ་མི་བྱེད་པས།

རིལ་འཛིན་གྱི་ཏིང་ངེ་འཛིན་ཟེར་མཁན་དང་རྗེས་གཞིག་གི་ཏིང་ངེ་འཛིན་ཟེར་མཁན་ཆོས་གཉིས་ཡོད། རྗེས་གཞིག་དང་རིལ་འཛིན་ཟེར་མཁན་དེ་གང་ཟེར་གྱི་ཡོད་པ་ཟེར་ན་དེ་ཟེར་གྱི་ཡོད་པའི། རྟེན་དང་བརྟེན་པ་རིམ་པ་བྱས་ནས་རིམ་པ་བྱས་ནས་རྣལ་འབྱོར་པ་རང་ཉིད་བསྡུས་པ་དེ་ལ། རྣལ་འབྱོར་པ་རང་ཉིད་འདུས་པ་དེ་ལ་རིལ་འཛིན་བྱེད། རྗེས་གཞིག་གི་ཏིང་ངེ་འཛིན་ཟེར་མཁན་དེ། རྟེན་དང་བརྟེན་པ་གདོང་ལ་རིམ་པར་འདུས། དེ་ནས་རྣལ་འབྱོར་པ་རང་ཉིད་རྗེས་སུ་འདུས་པ་དེ་ལ་རྗེས་གཞིག་ཡིན་པ་ཡོད། རྗེས་གཞིག་གི་བསྡུ་རིམ་བསྡུ་སྟངས་ཀྱི་ཁྱད་པར་ཅན། རིལ་འཛིན་གྱི་ཏིང་ངེ་འཛིན་ཟེར་སོང་ན་རྟེན་དང་བརྟེན་པ། རྟེན་དང་བརྟེན་པ་རིམ་གྱིས་བསྡུས་པ་དེ་ལ་རྟེན་དང་བརྟེན་པ་རིམ་གྱིས་བསྡུས་པ་དེ་ལ་རིལ་འཛིན་གྱི་ཏིང་ངེ་འཛིན་བྱེད། རྟེན་དང་བརྟེན་པ་བསྡུས་ཚར་ནས་གཞི་ནས་རྣལ་འབྱོར་པ་རང་ཉིད་བསྡུས་པ་དེ་ལ་རྗེས་གཞིག་གི་ཏིང་ངེ་འཛིན་བྱེད། འདི་ཇི་འདྲའི་བརྗོད་པ་སྔ། འདིར་འབད་ཀྱང་ན་ནི། རིལ་འཛིན་གྱི་ཏིང་ངེ་འཛིན་བྱེད་དེ།

བསྡུས་ནི་བསྡུ་སྟངས། བསྡུ་སྟངས་ཁྱོད་ཡིན་རྒྱུ་གོ། དང་པོ་ཁོ་རང་བས། དང་པོ་ས་བརྡབ་ཀྱི་བ། ས་བརྡབ་ནི་ནི་རིམ་པ་བྱས་ནས། མར་ཐིམ་ནི་མི་དམིགས་པར་འགྱུར་རོ། དཔེར་ན་མྱ་ཤ། མྱ་དེ་ནི་མར་ཐིམ་ཐིམ་ཁོ་ལ་བྱ་བ་ཡིན་ན། ཡི་གེ་ཨ་ནི་ཧུང་ལ་ཐིམ་ཧུང་ཧུང་ཞབས་ཀྱུ་ལ་ཐིམ། ཞབས་ཀྱུ་ན་ད་ལ་ཐིམ་ན་ད་ཡང་མི་དམིགས་པར་འགྱུར་རོ་སོགས་ཐུགས་སུ་མར་ཐིམ་རིམ་རིམ་པ་བྱ་བ། དེ་ལས་སྣོད་བཅུད་གདོང་ལ་ཐིམ་པ་དེ།

སྣོད་བཅུད་ལོངས་སྤྱོད་གདོང་ལ་བསྡུས་རྣལ་འབྱོར་པ་རང་ཉིད་རྗེས་ལ་ཐིམ་པ་གཅིག་དང་རྣལ་འབྱོར་པ་རང་ཉིད་གདོང་ལ་ཐིམ། སྣོད་བཅུད་རྗེས་ལ་ཐིམ་པ། དེ་འདྲ་གྱི་རིམ་པ་ཅིག་པའི་ཐབས་མི་འགྱུར་ངེས་པ་རང་བྱུང་བ། འོ་དེ་འདྲ་ཅིག་པ། རྗེས་གཞིག་དང། རིལ་འཛིན་གྱི་ཏིང་ངེ་འཛིན། འོ་དེ་འདྲ་ཅིག་པ། ད་སྟོང་སང་དེ་ཡང་ག་འདྲ་བ་ཟེར་ན་སྟོང་སང་དེ་དང་ཡིད་བྱེད་ནི་བཀག་པའི་སྟོང་པ་དེ་དང་ནི་ད་སྟོང་སང་དེ་དང་ཡང་ཡིད་བྱེད་དེ་བཀག་པའི་སྟོང་པ་དེ་ཡང་ནི་ཅི་ཡང་ཡིད་ལ་མི་བྱེད་པ་ད་དེ་འདྲ་ཅི་ལས་ལེགས་ཀྱིས་གསུངས་ཡང་བཀག་པའི་སྟོང་སང་དེ་དང་ནི་ཅི་ཡང་ཡིད་ལ་མི་བྱེད་པའི་སྟོང་པའི་རྣམ་པ་དེ་རྣམས་ཀྱི་ཁྱད་པར་པོ་རེད་ད་སྟོང་པའི་རྣམ་པ་དེ་ཚོ་དང

འདུས་པའི་སྟོང་སང་ཡི་འདྲ་མཉམ་བྱས། ཡིད་ལ་སྣང་བ་ཡིད་ལ་སྣང་བ་ཡི་དུས་མཉམ་དུ་འདུས། འདུས་པའི་སྟོང་སང་ཡི་འདྲ་མཉམ་འདྲ་མཉམ་དང། ང་མེད་སྒོམ་པ་དེ་ནི་གཉེན་པོ་ནི་འཛིན་སྟངས་འགལ་བ་མེད་སྙམ་ན། ཁྱད་པར་ཡོད་ཅེས་ཙམ་གྱིས་ནི་མི་ཚད་དབྱེ་བ་ཅི་ཞིག་གོ། ད་སྣང་བ་ཁོ་ཡི་དུས་མཉམ་ལ་འདུས། འདུས་པའི་སྟོང་སང་ཁོ་ཡི་ཉི་ཆར་འདྲ་འདྲ་བྱེད། འདྲ་དུས་ཙ་ནི་དེ་དེ་སྒོམ་དུས་ཙ་ནི་དེ་ནི་ང། ང་མེད་སྒོམ་པ། ང་ད་ང་མེད་པ་གཏན་མེད་སྒོམ་པའི་སོ་ད་ད་ང་རང་བཞིན་གྱིས་མེད་པ་སྒོམ་པར་བྱ་ཞེ་ན་ང་མེད་སྒོམ་པའི་གཉེན་པོ་ནི་འཛིན་སྟངས་འགལ་བ་མེད་སྙམ་ན་ད་བར་ཆད་ང་མེད་པ་སྟེ་ང་ཐ་སྙད་དུ་མེད་པ་ང་རྩ་ནས་མེད་པ་རང་བཞིན་མེད་པ་མ་བྱས་པ་བྱས་ང་གཏན་ནས་མེད་པར་བསྒོམས་པའི་བཟོ་ལྟ་ཅིག་འགྲོ་གི་མི་ལྟ་སེང་ང་མེད་བསྒོམས་པའི་གཉེན་པོ་ནི་འདི་ནི་འཛིན་སྟངས་དགའ་བ་མེད་སྙམ་ན། ཁྱད་པར་ཡོད་ཅེས་ཙམ་གྱིས་ནི་ཁྱད་པར་ཡོད་ཡོད་སའི་ཚིག་གི་སྒྲ་ཙམ་ཅིག་ཡིན་པ་ལས། ཁྱད་པར་ཡོད་ཅེས་ཙམ་གྱིས་ནི་མི་ཚད་དབྱེ་བ། ཅི་ཞིག་གོ། མི་ཚད། ཁྱད་པར་ཡོད་ཅེས་བརྩམས་ཀྱི་ནི། ཁྱད་པར་ཡོད་ཅེས་ཙམ་གྱིས་ནི་མི་ཚད། ཁྱད་པར་ཡོད་ཟེར་དེ་ཚོ་གཉིས་ཚད་མི་འདྲ་བ་ཡིན། མི་ཚད་ཀྱི་ཡོད་ཡོད་ཟེར་གི་དེ་དབྱེ་བ་དེ་ག་འདྲས་ཡོད་ད་དབྱེ་བ་དེ་ཅི་ཞིག། དབྱེ་བ་དེ་ཅི་ཞིག་ཡིན་ས་ད་དེ་ཚོ་སུན་སང་ཆོ་ཆོ་བས་བློ་ལ་འཆར་ཁག་པོ་ཡོད།

དེ་ཉིད་ཉེར་བསྡུས་བསྡུས་པ་ཡི་ཉེར་བསྡུ་སི་བསྡུས་ཟེར་ནི་མ་ཀེ་གོ། སྟོང་པ་ཡ་དེ་ལ་ཐིམ་སི་ཀོ་བ། སྙིང་རྗེ་སྒང་པོ་ཐིམ་པའམ་མཐུན་པའི་དེ་ལ་ཉེར་བསྡུ་སི་ཀོ། དེ་ཉིད་ཉེར་བསྡུས་བསྡུས་པ་ཡི། སྟོང་སང་དེ་ལ། སྔར་གྱི་ནི་རང་བཞིན་མེད་པའི་འཛིན་སྟངས་དེ་སྟོང་སང་དེ་ལ་དེ་ཉེར་བསྡུས་བསྡུས་བས་དེ་ནས་སྟོང་སང་དེ་ལ། སྔར་གྱི་ནི་རང་བཞིན་མེད་པའི་འཛིན་སྟངས་དེ། ཡོད་པས། སྔར་གྱི་དེ་ལ་རང་བཞིན་མེད་པའི་འཛིན་སྟངས་དེ་ཡོད་པས།

ཅང་མེད་སྒོམ་པའི་གང་ཟག་དེ་སྐྱེ་བ་ཐོག་མ་མེད་པ་ནས་རང་བཞིན་མེད་པའི་ཚིག་ཙམ་གཅིག། ཅང་མེད་སྒོམ་པའི་གང་ཟག་དེ་གང་ཡང་དེ་ནི་ཅི་ཡང་ཡིད་ལ་མ་བྱས་པ་གང་ཅང་རྩ་ནས་མི་འགལ་ཅང་མེད་སྒོམ་པའི་གང་ཟག་དེ། སྐྱེ་བ་ཐོག་མ་མེད་པ་ནི་རང་བཞིན་མེད་པའི་ཚིག་ཙམ་ཞིག། དེ་སྐྱེ་བ་ཐོག་མ་མེད་པ་ནི་རང་བཞིན་མེད་པའི་ཚིག་ཙམ་ཞིག། སྔོན་ཆད་ཐེངས་གཅིག་བསྒོམས་མྱོང་ནས་རང་བཞིན་མེད་པའི་ཚིག་ཙམ་ཞིག། རང་བཞིན་མེད་ཟིན་དོན་དག་བསྒོམ་མ་ཐུང་བ་ཆེ། རང་བཞིན་མེད་པའི་ཚིག། རང་བཞིན་མེད་པའི་ཚིག་ཙམ་ཞིག། སྔོན་ཆད་ཐེངས་གཅིག་བསྒོམས་མྱོང་ནས་རང་བཞིན་མེད་པའི་འཛིན་སྟངས་དེ། ཡོད་པའི་གཉེན་པོ་འགལ་བར་མཚུངས། སྤྱིར་རང་བཞིན་གྱིས་མེད་པའི་ཚིག་ཙམ་གྱི་སྒོམ་པ་ཡིན་པ་ལས། སྒོམ་མྱོང་བ་ལས། རང་བཞིན་རང་བཞིན་གྱིས་མེད་པ་ངོ་མ་གོ་དེ་ནི་སྒོམ་མྱོང་མིན་གྱི་རང་བཞིན་མེད་པའི་འཛིན་སྟངས་ནི་ཡོད་པའི་གཉེན་པོ་འགལ་བར་མཚུངས།

སྔོན་ཆད་ཡོད་དོ་ཟེར་བ་དང་ཕྱིན་ཆད་བསྒོམ་མོ་ཟེར་བས་ནི་མཉམ་བཞག་སྐྱོང་རྒྱུ་ག་ལ་ཕན། འཛིན་སྟངས་འགལ་བའི་བློ་མེད་ཕྱིན་ཆད་ལ་སྔོན་ཆད་འཛིན་སྟངས་འགལ་བའི་བློ་ཡོད་དོ་ཟེར་ནས་པའི་ཕྱིན་ཆད་ཡང་འཛིན་སྟངས་འགལ་བའི་བློ་བསྒོམ་གྱི་ཡིན་ཟེར་ན་དེ་འདྲའི་གི་སྐད་ཆ་ག་ཚོད་ཟེར་ན་ཡང་ཟེར་བས་ནི་མཉམ་བཞག་སྐྱོང་རྒྱུ་ག་ལ་ཕན། མཉམ་བཞག་ངོ་མ་འཁོར་འདོད་དུ་ཕན་ཡེ་དང་མོ་བས།

སེམས་ཀྱིས་ནི་ལྟ་བའི་ཚུལ་དུ། བསྡུ་རིམ་དེ་ལ་རིམ་པས་སེམས་ཀྱིས་ལྟ་བའི་ཚུལ་དུ་བྱས་ནས། སེམས་ནི་དེ་གར་བསྡད་ནས་ནི་ནཱ་ད་བསྡུས་པའི་སྟོང་སང་ལ། སེམས་ནི་དེ་གར་བསྡད་ནས་ནི་ནཱ་ད་བསྡུས་པའི་སྟོང་སང་ལ། སེམས་ཀྱིས་ལྟ་བའི་ཚུལ་དུ་བྱས། སེམས་ཀྱིས།

སྒོམ་འདི་མཉམ་བཞག་ད་ལྟ་ནི། ག་གི་སྒོམ་པ་སེང་གེ་བཞིན་པའི་དེ་འདྲ་སྒོམ་གྱི་ག་ལ་ཐེ། ལ་ལས་ཡ་སེམས་དང་ན་ད་གཉིས་དབྱེར་མེད་དུ་བྱས་ནས། སེམས་དང་ནཱ་ད་གཉིས་གོ་བ་གོ་དབྱེར་མེད་དུ་བྱས། ནཱ་ད་ནི་བསྡུས་པའི་སྟོང་སང་དེ་ལ་ནི་ནཱ་ད་བསྡུས་པའི་སྟོང་སང་དེ་ལ་ནི། དེ་གར་བསྡད་པའི་སེམས་ཀྱིས་ལྟ། ནཱ་ད་ར་དབྱེར་མེད་དུ་བྱས་ནས་ནཱ་ད་ནི་བསྡུས་པའི་སྟོང་སང་དེ་ལ་ཡང་དེ་གར་བསྡད་པས་ནཱ་ད་ད་ཁྱེད་ཁྲེལ་པོ་ཡོང་གི་མི་འདུག་ག་ནཱ་ད་བསྡུས་པའི་སྟོང་སང་དེ་རང་སླེབས་སོང་ང་ནཱ་ད་བསྡུས་པའི་སྟོང་སང་དེ་ལ་དེ་གར་སེམས་ཀྱིས་ལྟ་བ་ཡིན་ཟེར་གྱི་དེ་རང་སླེབས་ཀྱི་དེ་གར་བསྡད་པའི་སེམས་ཀྱིས་ལྟ་རྒྱུ་མཚན་ཅི་ཡི་ཕྱིར་ན་ནི། ནཱ་དའི་སྣང་བ་བསྡུས་པ་ཙམ། སེམས་ནི་དེ་གར་ལུས་པ་ཡིན། ནཱ་དའི་སྣང་བ་བསྡུས་པ་ཙམ་དེ་ལ་སེམས་དེ་ལུས་པ་མ་བ། སེམས་དེ་ནཱ་དའི་སྟོང་སང་དེ་ལ་མཉམ་པར་བཞག་ཡེ་གཞན་དག་གང་མི་འདུག་ཟེར་སོང་ཡང་གི། ནཱ་དའི་སྣང་བ་བསྡུས་པ་ཙམ། སེམས་ནི་དེ་གར་ལུས་པ་སེམས་ཁོ་རང་ལུས་པ་མ་བ། ལུས་པ་ཡིན། སེམས་ཀྱང་མཉམ་གཞག་དག་བྱེད་ན། སེམས་དེ་ཀྱང་སེམས་ཀྱང་མཉམ་གཞག་ཏུ་དག་བྱེད་ན། མི་ནི་གསོན་པོར་མེར་སྲེག་ཚེ། སེམས་ཁོ་ན་ཡང་མཉམ་གཞག་ལ་དག་པ་ཡིན་ཟེར་ན་མཉམ་གཞག་ལ་དག་ནས་སེམས་ཁོ་ཡང་མི་དམིགས་པར་ཕྱིན་ཏེ་མཉམ་གཞག་ལ་དག་པ་ཡིན་ཟེར་གྱི་ན། ད་དཔེ་ཁོ་ལ་ནི་གསོན་ད་བྱེད་མི་ནི་གསོན་པོར་མེར་སྲེག་ཚེ།

ནཱ་དའི་སྣང་བ་ཞིག་པ་ན་དེ་འཛིན་བློ་ནི་མི་སྐྱེ་བ་བྱེ་བྲག་སྨྲ་བའི་ལྟ་བ་འདྲ། དེ་འདྲ་འདི་ནི་མི་འདོད་དམ་བྱེ་བྲག་སྨྲ་བའི་ལྟ་བ་འདི་ནི་མི་འདོད་དམ། ནཱ་དའི་སྣང་བ་ཡལ་བ་ལ་བདེན་པར་མེད་པའི་དོན་འཇོག་ན་ད་ཡང་ནཱ་དའི་སྣང་བ་གེ་དེ་ཡ། ཡལ་བ་དེ་ལ་བདེན་པར་མེད་པའི་དོན་ལ་འཇོག་ན། ནམ་མཁར། སྤྲིན་དཔུང་ཡལ་བ་དེ་སྤྲིན་གྱི་གནས་ལུགས་ཡིན་ལགས་སམ། ད་དུང་ནི་ངོ་མ་གོ་ཙེའི་ཆུ་དེ་ད་ག་གོ་ཡོད་སོ་ནོ་ག་གོ་ཙེའི་ར་ཆེ་ཅེ་ཅེ་ཅེ་དུ་ཙེ་ནི་ད་ཧ་ནི་སི་དུ་ཙེ་ནི་ནཱ་ད་ཡལ་བ་དེ་རང་ལ་བདེན་པར་མེད་པའི་དོན་ལ་འཇོག་ཅི་སི་ན་ད་ཙང་ནི་ནཱ་ད་མི་དམིགས་པར་ན་ད་ཕྱིན་མོ་བ་ནཱ་ད་ཡལ་ཚར་བ་ཡ་ལ་དེ་རང་བདེན་པར་མེད་པའི་དོན་ཡིན། དེ་འདྲ་ཟེར་གྱི་ཡོད་ན་འོ་ན་ནམ་མཁར་སྤྲིན་དཔུང་ཡལ་བ་དེ

སེམས་ཀྱི་གནས་ལུགས་མ་དཔྱད་ན་སེམས་ཀྱི་གནས་ལུགས་སེམས་དཔྱད་དེ། སེམས་རང་གི་ངོས་ནས་རང་བཞིན་གྱིས་མེད་པའི་དོན་གཅིག་ལ་སེམས་ཀྱི་གནས་ལུགས་ཟེར་དགོས་པས། ཇི་ལྟ་བུའི་དེ་ལ་སེམས་ཀྱི་གནས་ལུགས་མ་དཔྱད་ན་མ་དཔྱད་ན་སེམས་ཀྱི་གནས་ལུགས་མ་དཔྱད་ན། ང་ཡི་ཁྲིད་ལས་རྒྱལ་སུ་འགྲོ་ས་དང་སེམས་ཀྱི་གནས་ལུགས་དེ་འདྲ་ཅིག་ལ་ངོས་འཛིན་མ་ཐུབ་ན་ད་ངའི་ཁྲིད་ལས་རྒྱལ་རྒྱུ་མང་པ་མོ་བས། དེ་བཞིན་ཆོས་རྣམས་ཀུན་ལ་མཚུངས་ད་དེ་ཆོས་ཐམས་ཅད་ལ་མཚུངས། སྟོང་པ་ཉིད་ཀྱི་གོ་བ་ནི་རྣམ་པར་ཆགས་པ་རྣམ་པར་དག་པ་མ་ཆགས་ཤིང་བླ་མའི་མན་ངག་མེད་པ་དང། རང་དགར་ལམ་འདི་ལ་འཇུག་པའི་སོ་སྐྱེ་རྣམས་ལ་མགོ་བོ་ནི། འདི་ཡི་ཐད་དུ་འཁོར་ས་འདུག་ད་སོ་སྐྱེ་རྣམས་ལ

རང་དགར། ལམ་འདི་ལ་འཇུག་པ། སྟོང་ཉིད་སྒོམ་སྟངས་ཀྱི་ལམ་ལ་འཇུག་མཁན་དེ། འཇུག་པའི་སོ་སོའི་སྐྱེ་བོ་རྣམས་སོ་སོའི་སྐྱེ་བོ་རྣམས་ཀྱི་མགོ་བོ་ནས་སོ་སྐྱེ་སོ་སོའི་སོ་སྐྱེ་རྣམས་ལ་མགོ་བོ་ནི་འདིའི་ཐད་དུ་འཁོར་ས་འདུག་ཟེར་འདིའི་ཐད་དུ་དེ་ནས་མགོ་བོ་འཁོར་ནས་དབྱེ་བ་མི་ཕྱེད་དོ། ད་ཡིན་གྱི་བས་ད་དེ་འདྲའི་ཅིག་ཡིན་གྱི་བས། ནི་སྟོང་པའི་བྲོ་བ་གོ་བ་གོ་གནད་དུ་འགྲོ་བ་བྱས་ཀྱི་གོ་གནད་དུ་འགྲོ་བ་བྱེད་ཀྱི་ཀྱི་ཡོད་ན་དེ་ན་འདི་རྗེ་རིན་པོ་ཆེ་གིས་འདི་གནང་ཡོད་པ། འོ་གར་ཚོགས་བསགས་འདི་འདྲ། འོ་ཚོགས་བསགས་དེ་འདྲ་སྒྲིབ་པ་སྦྱངས་ཚར་ན་དེ་ནི་གཞི་ནས་གོ་བ་གོ་གནད་དུ་འགྲོ་གི་ཡོད་པ། གཞན་དེ་འདྲ་སྒོམ་སྒོམ་བྱས་ནས་ག་གི་ཡིན་མེད་གོ་ཧ་གོ་གི་ཡོད་ས་མི་འདུག་ག་གོ་བ་གི་གནད་དུ་འགྲོ་གི་ཡོད་ས་མི་འདུག་ག་དེ་ནི་ཚོགས་བསགས་འདྲ།

དེ་འདྲ་གི་ལམ་སྟོང་ཉིད་ཀྱི་ལམ་དེ་འདྲ་བསྒོམ་དགོས་ཀྱི་ཡོད་ན་བླ་མ་མཁས་པ་སྟོང་ཉིད་ཤེས་མཁན་གྱི་བླ་མ་མཁས་པ་བསྟེན། བསྟེན་པ་ཙམ་གྱིས་མི་ཆོག་པས་དེ་ནས་སྒྲོ་འདོགས་ལེགས་པར་སྒྲོ་འདོགས་ལེགས་པར་ཞིབ་པར་དཔྱད། དཔྱད་ནས་དེ་ངེས་ཤེས་སྙིང་ལ་དྲོངས་ནས་ངེས་ཤེས་སྙིང་ལ་དྲོངས་ནས། ངེས་ཤེས་སྙིང་ལ་སྒོམ་པར་བྱེད་དེ་བསྒོམས་པ་དེ་ཡང་ཚིམ་པར་མ་བྱས་པ་ད་རུང་ངོམས་པ་མེད་པར་ཡང་ཡང་དེ་འདྲ་གི

ཤེས་རབ་ཁ་ཕོ་ཆེ་ཡང་ནི། ཤེས་རབ་ཁ་ཕོ་ཆེ་ཡང་ཁ་ཕོ་ཆེ། ཁ་ཕོ་ཆེ་ཟེར་ན་ད་འུ་རེ་མ་སོང། འདབ་གཤོག་ཆེ་བ། ཁམ་ཕོ་ཆེ་ཟེར་ནས་འུ་རེ་དེ་རིང། སྤྱི་བཏང་མི་ཚོས་ཁམ་ཕོ་ཆེ་བ་མི་དེ་ཁ་ནས་ཁམ་ཕོ་ཆེན་པོ་ཤོད་ཀྱི་པ་ཟེར་མཁན་ཞིག་འོ་བ། འོ་ཁོས་ཁོའི་བཟོ་ལྟར་ཟེར་གྱི་འོ་ཡིན་པས། ཤེས་རབ་ཁ་ཕོ་ཆེ་ཡང་ནི། ཤེས་རབ་ཡུད་ཙམ་གཅིག་ལ་ནི།

ཁམས་གསུམ་ཁང་བར་འདི་ནི་འདོན་གྱིས། ཁ་ཕོ་ཁམས་གསུམ་ཁང་བར་འདོན། ཁམས་གསུམ་འཁོར་བའི་སེམས་ཅན་ཚོགས། ངེད་རང་ཚོ་ཡི་ངོས་ནས་ནི། ང་ནི་བདེན་པར་མ་བཟུང་ན། ཟེར་ད་འཁོར་བ་ཚོས་ཁམས་གསུམ་གྱི་འཁོར་བ་སེམས་ཅན་གང་པོས་ཁྱོད་རང་ཚོ་རང་གིས། ཁྱེད་རང་ཚོས་ནི་ཁྱེད་རང་ཚོའི་ངོས་ནས་ནི་ང་བདེན་པར་མ་བཟུང་ན།

ཁྱེད་རང་ཚོའི་ངོས་ནས་ནི་ང་ང་ནི་བདེན་པར་མ་བཟུང་ན་ང་ཡི་ངོས་ནས་ཁྱེད་ཚོ་ལ་བདེན་པའི་ཆ་ནས་རྡུལ་ཙམ་མེད། བདེན་གྲུབ་རྡུལ་ཙམ་མེད་པ་ལ་ཡོད་པར་རྟག་ཏུ་མ་འཛིན་ཅིག་ཟེར་ད་བདེན་གྲུབ་རྡུལ་ཙམ་ཡང་མེད་པ་དེ་ཡོད་པར་རྟག་ཏུ་མ་འཛིན་ཅིག། ད་དེ་སྡུག་ཆེ་སོང། ད་ཡང་ཤེས་རབ་ཀྱིས་ལན་སྨྲས་པ་ཡིན་པ་ད་དེ་སྡུག། བདེན་འཛིན་སྨྲས་ད་ཡང་ཤེས་རབ་ཀྱིས་ལན་སྨྲས་པ་ཤེས་རབ་ཀྱིས་ནི་ལན་སྨྲས་པ། ཆོས་སྐུར་ང་རྒྱལ་འཇོག་པ་ལ་ལབ་ལབ་ཇི་ལྟར་མང་ལགས་ཀྱང་ད་ཆོས་སྐུར་ང་རྒྱལ་འཇོག་པ་གོ་ལ་ཡེ་ནས་མ་སྤྲད་པ་ཀོའོ་བ་ཨོ་ད་དེ་ཀའི་དེ་ལ་ལབ་ལབ་ཇི་ལྟར་མང་ལགས་ཀྱང། རོ་བརྒྱ་ཤ་བ་གཅིག་གིས་ཆོས་ལེགས་པར་ཉོན་ལ་ལན་ཐོབ་ཅིག། ལབ་ལབ་མང་གིས་བྱས་ན་ཡང

དེ་ལས་ཁོད་སྙོམས་ལ་འགྲོས་པས། ཁོད་ནང་བྱིན་ཅིག་ལེགས་པར་ཉོན་ལ་ལན་ཐོབ་ཅིག། སྔར་སོང་དཔེ་ལ་སྔར་སོང་དཔེ་ལ་ལན་ཐེབས་ན་དོན་ལ་ལན་ནི་ཐེབས་པ་སྔར་སོང་དཔེ་ལ་ལན་ཐེབས་ན་དོན་ལ་ལན་ནི་ཐེབས་པར་འགྱུར། ཆུ་བུར་ཆེ་ཆུ་བུར་ཆེ་ཆེས་པ་ཉིད་ནི།

མེད་ན་སྔ་མའི་ཆུ་དེ་ནི་རྟིང་མའི་ཆུ་རུ་སོང་ངམ་ཅི། འོ་ན་དེ་དབྱེ་བ་མེད་ཟེར་ན། སྔ་མའི་ཆུ་དེ་རྟིང་མའི་ཆུ་རུ་སོང་ངམ་ཅི། སོང་ན། སྔ་ཆུ་ཕྱི་ཆུ་ག་སོ། སྔ་མའི་ཆུ་གུ་ག་གི་པ་ཕྱི་མའི་ཆུ་གུ་ག་གི་པའང་སྔ་ཆུ་ཕྱི་ཆུ་གང། མིང་གི་ཁྱད་པར་ཡོད་དམ་མེད། སྔ་ཆུ་ནི་པས་ཕྱི་ཆུ་ནི་པས་ངེས་དེ་ལ་མིང་གི་ཁྱད་པར་ཡོད་དམ་མེད། ཡོད་ན་སྔ་མའི་ཆུ་དེ་གང། མེད་ན་སྔ་མའི་ཆུ་དེ་ནི་རྟིང་མར་བླུགས་པ་མ་ཡིན་ནམ། མེད་ཟེར་ན་སྔ་མའི་ཆུ་དེ་རྟིང་མར་བླུགས་པ་མ་ཡིན་ནམ། བླུགས་ན་མིང་གི་ཁྱད་བྱུང་ངེས། དེ་ཡང་ཁྱོད་ལ་དཀའ་བ་ཡིན། ད་བླུགས་པ་ཡིན་ཟེར་ན་བླུགས། མེད་ན་སྔ་མའི་ཆུ་དེ་ནི་རྟིང་མར་བླུགས་པ་མ་ཡིན་ནམ་རྟིང་མར་བླུགས་པ་མ་ཡིན་ནམ། བླུགས་ན། མིང་གི་ཁྱད། མིང་གི་ཁྱད་བྱུང་ངེས། དེ་ཡང་ཁྱོད་ལ་དཀའ་བ་ཡིན། དེ་ཡང་ཁྱོད་ལ་ད་སྔ་མའི་ཆུ་དང་ཕྱི་མའི་ཆུ། དེ་འདྲའི་ཟིན་མིང་གི་མིང་གི་ཁྱད་ཙམ་མ་གཏོགས་གཞན་དག་མེད་པས་ཁྱོད་ལ་དཀའ་བ་ཡིན་ཟིན་གྱི་བྱུང་སོང་བ་ཁྱོད་ལ་ཁྱོད་ལ་དཀའ་བ་ཡིན། འདྲེས་ནས་འཇིག་རྒྱུ་མེད་ཟེར་ན་ད་ནི་ལེན་དགོས་ལ། ཁ་ཁ་བྱས་ནས་འཇིག་རྒྱུ་ཡོད་དེ་ཁོ་ཚོ་གཉིས་ཆ་ལ་འདྲེས་ཙ་ན་འདྲེས་ཙ་ན་འཇིག་རྒྱུ་མེད་ཟེར་ན་ཆུ་གཉིས་པོ། འདྲེས་ནས་འཇིག་རྒྱུ་མེད་ཟེར་ན། འབྲི་དུས་རང་དུ་སྔ་ཆུ་དེ་ཡོད་དམ་མེད་ཟེར་བ་ན་འདྲེས་དུས་སྔ་མའི་ཆུ་གོ་དང་ཕྱི་མའི་ཆུ་གོ་ཡོད་དམ་མེད་ཟེར་འདྲེས་དུས་སྔ་ཆུ་དེ་ཡོད་དམ་མེད་པ་ཁྱོད་ཀྱིས་སྨྲོས། མེད་ཟེར་ན་མེད་ན་བླུགས་བཞིན་གང་དུ་སོང་ཟེར་མེད་ཟེར་ན་འོ་ན་བླུག་གིན་བླུག་གིན་ལས་ད་དེ་གང་དུ་སོང་ཨ་ཡིན་གང་དུ་སོང། ཕོར་པ་གང་བའི་རྒྱུ་མཚན་ཅི། ཆུ་བླུགས་ནས་ཕོར་པ་དེ་གང་བའི་རྒྱུ་མཚན་ཅི་ཡིན། ཡོད་ཀྱང་འདྲེས་ནས་དབྱེ་བ་མི་སྲིད། ཡོད་ད་ཡོད་དེ་ཡོད་ཀྱང་འདྲེས་ནས་དབྱེ་བ་མེད་དེ་བཞིན་འདྲེས་ནས་དབྱེ་བ་མེད་ཟེར་སྙམ་མ་ནི་ར་འཇིགས་བབ་ཡོད་ཀྱང་འདྲེས་ནས་དབྱེ་བ་ནི་འབྱེད་མི་ཐུབ་ཀྱང་ཡོད་ཅེ་ན། ཡོད་ཀྱང་འདྲེས་ནས་དབྱེ་བ་མེད་དབྱེ་བ་དེ་འབྱེད་མི། འབྱེད་མི་ཐུབ་ཀྱང་ཡོད་ཟེར་ན་ང་མི་འཇུག། ཡོད་ཀྱང། འདྲེས་ནས་དབྱེ་བ་ནི་འབྱེད་མི་ཐུབ་ཀྱང་ཡོད་ཅེ་ན། ད་འོ་ན། ཡོད་ཡོད་བྱས། འདྲེས་ནས་དབྱེ་བ་ནི་འབྱེད་མི་ཐུབ་ཅེ་ན་ཟེར་ན། མི་གསལ་བའི་ཚུལ་དུ་ཡོད་དེ། ཁྱོད་རང་སྟེང་དུ་འཁོར་གསུམ་མོ། ད་དེ་ཡོད་ཡོད་ཟེར་འགལ་དུ་ཁྱོད་རང་གྲངས་ཅན་ནང་བཞིན་བྱས་ན་ཡང་མི་གསལ་བའི་ཚུལ་དུ་ཡོད་ཟེར་རྒྱུ།

ཡུལ་ཅན་བདེ་བ་ཆེན་པོ་དང། ཡུལ་ནི་སྟོང་པ་ཉིད་གཉིས་ནི། ད་ཆུ་འདྲེས་པ་ཡ་གི་དཔེ་ལ་བཞག་ནས་དོན་ལ་འདི་ཚོ་གཉིས་སྦྱར་སོང། ཡུལ་ཅན་བདེ་བ་ཆེན་པོ་དང་ཡུལ་སྟོང་པ་ཉིད་གཉིས་ནི། དབྱེར་མི་ཕྱེད་པའི་བདག་ཉིད་དེ་ངའོ་ཞེས་པའི་ང་རྒྱལ་ལ། ངའོ་ཞེས་པའི་ང་རྒྱལ་ལ། བཞག་པར་གྱུར་པ་ཙམ་གྱིས་ནི། དེ་ནི་སྟོང་ཉིད་ངང་དེར་ཞུགས། དེ་ནི་སྟོང་ཉིད། དེ་ནི་སྟོང་ཉིད་ངང་དེར་ཞུགས། ཆུ་ལ་ཆུ་བཞག་ཇི་བཞིན་ནོ། ད་དེ་སྟོང་པ་ཉིད་ཡུལ་སྟོང་པ་ཉིད་དང་ཡུལ་ཅན་སྟོང་པ་ཉིད་དབྱེར་མི་ཕྱེད་པར་ང་རྒྱལ་བཞག་དུས་ཙ་ན། དེ་རང། དེ་ནི་སྟོང་ཉིད་རང་ལ་སྟོང་ཉིད་ངང་ལ་ཞུགས་པ་བས། དཔེར་ན་ཆུ་ལ་ཆུ་བཞག་པ།

ངའོ་སྙམ་པའི་ང་རྒྱལ་ལ་མཉམ་པར་བཞག་པ་ཙམ་གྱིས་ནི་སྟོང་ཉིད། དེ་ནི་སྟོང་ཉིད་ངང་དེར་ཞུགས། སྟོང་ཉིད་ཀྱི་ངང་དེ་ལ་ཞུགས་ནས། ཆུ་ལ་ཆུ་བཞག་པ་ནང་བཞིན་པས། ད་དེ་འདྲའི་དཔེ་དེ། དཔེ་དེ་ནི་ཆ་ན་མ་འབའ་བཞིན། ཆ་ལ་ཁག་པོ་ཡོད། ཁག་པོ་ཡོད། དཔེ་གོ། དཔེ་ལ་ཆུའི་སྟེང་དུ་ཆུ་བཞག་ན་དབྱེ་བ་འབྱེད་ཡས་མེད་པ། དེའི་ནང་བཞིན། ཡུལ་དང་ཡུལ་ཅན་གཉིས་པོ་དེ་དེ་འདྲ་ཅིག་ཕྱིན་སོང།

དབྱེ་བ་འབྱེད་པར་ག་ལ་ནུས། མཉམ་བཞག་གི་ངོ་ན་ཡེ་མེད། མཉམ་བཞག་གི་དུས་སུ་ཡོད། ཡོད་ན་ཡང་དབྱེ་བ་འབྱེད་ཤེས་ཀྱི་མེད། ད་མཉམ་བཞག་གི་ངོར་ལ་མེད། མེད། ད་གང་འདྲ་དེ་གི་དམིགས་ཡུལ་ལ་མེད། ད་མཉམ་བཞག་དེ་གི་དམིགས་ཡུལ་གྱི་འཛིན་སྟངས་དེ་ལ་མེད་ཟེར་གྱི་ཡོད་ན། ངའོ་སྙམ་པའི་ངོ་དེ་ན་མེད། མཉམ་པར་བཞག་པའི་ད་ངའི་ངོ་ཁོ་ན་མེད། ངའི་ངོ་ཁོ་ན་མེད། མེད་ན་མཉམ་བཞག་གི་དུས་སུ་ཡོད། དུས་སུ་ཡོད། ཡིན་ན་དབྱེ་བ་འབྱེད་པ་ཁག་པོ་རེད།

ང་རྒྱལ་མཉམ་བཞག་དུས་སུ་ང་རྒྱལ་གང་དུ་འཛིན་ན་མཉམ་བཞག་དུས་སུ་རང་འཛིན་པ་མཉམ་བཞག་དུས་སུ་འཛིན། འཛིན་ཚུལ་རང་གི་དངོས་གཞི་ནི། འཛིན་ཚུལ་ཁོ་རང་རང་གི་དངོས་གཞི་ནི་དངོས་གཞི་ནི་ཡུལ་ཅན་བདེ་བ་ཆེན་པོ་དང་ཡུལ་ནི་སྟོང་པ། ཉིད་གཉིས་ནི་ཡུལ་ཅན་བདེ་བ་ཆེན་པོ་དང་ཡུལ་སྟོང་པ་ཉིད་གཉིས་ནི་དབྱེར་མེད་རོ་གཅིག་གྱུར་པ་ཡི། བདེ་བ་ཆེན་པོ་དབྱེར་མེད་རོ་གཅིག་གྱུར་པ་ཡི་བདག་ཉིད་དེ་ནི་ངའོ་ཞེས་དབྱེར་མེད་རོ་གཅིག་གི་བདག་ཉིད་དེ་ནི་ངའོ་ཞེས་ང་རྒྱལ་དེ་ཡི་འཛིན་སྟངས་ནི་མེད་དགག་ཙམ་གྱི་ད་ང་རྒྱལ་ཁོ་རང་གི་འཛིན་སྟངས་གོ་མེད་དགག་ཙམ་གྱི་གསང་སྔར་དང། ཤུགས་ལྡན་དྲག་ལ་གྲིམས་པ་ཡིན། རྒྱུན་ལ་མཉམ་པར་བཞག་པ་ནི་བྱིང་རྒོད་མེད་པར་སྒོམས་ཤིག་གོ། ས་དང་རྒྱ་གོ་བསྒོམ་ཡས་སྒོ་ང་རྒྱ་དེ་ཡི་འཛིན་སྟངས་ཁོ་མེད་དགག་རང་ཡིན། མེད་དགག་རང་བཞིན་གྱིས་མེད་པ་དེ་རང་མེད་དགག་ཡིན། མེད་དགག་གི་ཐད་ནས་གསལ་ངར་ཤུགས་ལྡན་ཤུགས་དང་ལྡན་པ་དྲག་ལ་གྲིམས་པ།

ལྐུགས་པའི་རྨི་ལམ་རྨིས་པ་བཞིན་སྨྲ་བ་མེད་པའི་ཉམས་གཅིག་ཡོང། ལྐུགས་པའི་རྨི་ལམ་རྨིས་པ་ནང་བཞིན་སྨྲ་མི་ཤེས་པའི་ཉམས་གཅིག་ཡོང། དེ་དག་ཁྱོད་ཀྱི་གོ་བ་དེ་དག་ཁྱོད་ཀྱི་གོ་བ་མིན། གོ་ཡང་ཁྱོད་ནི་མ་རིག་པས་དེ་དག་ཁྱོད་ཀྱི་བདག་འཛིན་ཟེར་ནས་མི་འདུག་བདག་འཛིན་ཁྱོད་ཀྱིས་གོ་གི་མིན་པས་གོ་ན་ཡང་ཁྱོད་ནི་མ་རིག་པ་ཡིན་པས་དབྱེ་འབྱེད་བྱེད་པར་ག་ལ་འགྱུར། ཁྱོད་ཀྱི་སྟེང་དུ་ཁྱོད་ཀྱི་ཐད་དུ་གསང་སྒྲོག་གོ། ཁྱོད་ཀྱི་སྟེང་ཁྱོད་ཀྱི་ཁྱོད་ཀྱི་ཐད་དུ་གསང་སྒྲོག་གསང་བའི་སྐད་ཆ་སྒྲོག་པ་ཡིན། ཁྱོད་ཀྱི་སྟེང་དུ་ཐད་དུ་གསང་སྒྲོག་གོ། ནཱ་ད་རིལ་འཛིན་རྗེས་གཞིག་སོགས། ནཱ་ད་ད་རིལ་འཛིན་དེ་བཞིན་རིལ་པོ་རིལ་པོར་འཛིན་པའི་ཏིང་ངེ་འཛིན་དང་རྗེས་གཞིག་གི་ཏིང་ངེ་འཛིན། ཏིང་ངེ་འཛིན་ཏིང་ངེ་འཛིན་སྔོན་དུ་རྗེས་གཞིག་སོགས་འོད་གསལ་འདོད་དོན་འདི་ལྟ་སྟེ། ཉི་མའི་འོད་ཀྱིས་མུན་བསལ་བས་ཕྱོགས་ཀུན་གསལ་བར་སྣང་བ་ལྟར། དེ་བཞིན་ཤེས་རབ་ནི། ཕྱོགས་ཀུན་གསལ་བར་སྣང་བ་ལྟར། དེ་བཞིན་ཤེས་རབ་འོད་གསལ་གྱིས་དེ་བཞིན་ཤེས་རབ་འོད་གསལ་ནི། དེ་བཞིན་ཤེས་རབ་འོད་ཀྱིས་ནི། བདེན་འཛིན་མུན་པ་བསལ་བ་ཡིས།